དེ་ཙམ་མ་ཤེས་ཁྱེད་ཀྱིས་བཤད་ཡ་ཡོད་མ་འདྲ་ཡིན་ན་ཡང་སོ་སོ་སོ་སོ་གིས་བློ་ཡི་ནུས་པ་དང་མཐུན་པའི་སྒོ་ནས་གོ་རྒྱུ་མི་འདྲ་ཅིག་ཏན་ཏན་ཡོང་སྲིད་འདུག་གམ་རེད། ད་རྟེན་འབྲེལ་བསྟོད་པ་ཟེར་དེ་རྩོམ་པ་པོ་ནི་རྗེ་བདག་ཉིད་ཆེན་པོ་རེད་པ་ད་ལྟའི་རྗེ་བདག་ཉིད་ཆེན་པོ་གི་ཆེ་བ་དེ་ཏོག་ཙམ་མ་ཤེས་ན་དེ་ནི་ང་ཚོ་རེ་བ་དགེ་ལུགས་པ་ཡིན་ཟེར་ནས་ཏོག་ཙམ་མ་འགྲིག་ཁྱེད་དྲ་ཕྱེད་ངོ་ཚ་པོ་རེད་མི་ཤེས་ར་རེད། ད་རེ་ཟིན་ཡིན་ན་ནི་དགེ་ལུགས་པ།

འཁྲུངས་རབས་འདི་ཚོ་ནང་ལ་དེ་ནས་གསུང་རྒྱུ་མང་པོ་གཅིག་གི་ཚད་མང་པོ་ཡོད་པ་དེ་འདྲ་རེད་ད་སྐུ་ཚེ་དེའི་དབང་དུ་བྱས་པ་ཡིན་ན་ཡང་ཐོག་མར་འཁྲུངས་དུས་གོང་ལ་ཡུམ་གྱི་མནལ་ལམ་ལ་རིགས་གསུམ་མགོན་པོ་གསུམ་ཀ་ཡིན་པ་ནི་རིམ་པ་བཞིན་དུ་དུས་སུ་རྟགས་མཚན་བྱུང་བ་དང་ཡབ་ཀྱི་རྨི་ལམ་ནང་ལ་དེ་ནས་ལྷ་ས་ཇོ་བོ་རིན་པོ་ཆེ་གདན་དྲངས་པ་ལ་སོགས་བར་དུ་དེ་འདྲ་རྨི་ལམ་མང་པོ་ཆེ་པ་ཚེ་ཁྱད་པར་ཅན་མང་པོ་བྱུང་བ་རེད། ལྷག་པར་དུ་ཡང་ཆོས་རྗེ་དོན་གྲུབ་རིན་ཆེན་ལ་དཔལ་རྡོ་རྗེ་འཇིགས་བྱེད་མངོན་སུམ་དུ་ཞལ་མངོན་སུམ་དུ་བསྟན་བྱས་ནས་ལྟོས་ཟེར། ལུང་བསྟན་པ་ལ་སོགས་པ་དེ་ཚོ་ཡིན་ནའི་མང་པོ་བྱུང་ཡོད་རེད། ཨ་དེ་ཚོ་དྲངས་ཏེ་དེར་སེང་དང། ཞི་དྲག། སྒོ་ཁུག་འགྲམ་དུ་ཡོད་མ་རེད། མེད་པ་ཡིན་ཙང་སྐུ་ཚེ་དེའི་དབང་དུ་བྱས་པ་ཡིན་ནའི། ཐོག་མ། དར་སྲོལ་ཡོད། ང་རང་ཚོའི་རབ་བྱུང་བདུན་པའི་རབ་བྱུང་བདུན་པའི་མེ་བྱ་ལོ་དེ་རེད་རྗེ་བདག་ཉིད་ཆེན་པོ་འཁྲུངས་ཡས་ཀྱི་ལོ་དེ་རབ་བྱུང་བདུན་པའི་མེ་བྱ་ལོ་དེ་རེད་སྤྱི་ལོ་ལ་ཆ་བཞག་པ་ཡིན་ན་སྤྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོ་དེ་རེད་སྤྱི་ལོ་སུམ་བརྒྱ་ལྔ་བཅུ་ང་བདུན་ལོ་མེ་བྱ་ལོ་དེ་ནི་འཁྲུངས་པ་རེད། འཁྲུངས་ནས་དེ་ལོ་བཞི་བཞིའི་སྐབས་ལ་དེ་ནས་ཀརྨ་པ་རོལ་པའི་རྡོ་རྗེ་རྒྱ་ནག་ནས་ཕེབས་པའི་དུས་བ་ཆིབས་བསྒྱུར་དུས། ལམ་ཁ་ལ་ཁེལ་བ་ཡིན་ཙང་ཨ་ནེ་རོལ་པའི་རྡོ་རྗེ་སྐུ་མདུན་ལ། ཡབ་ཡུམ་གཉིས་ཀྱིས་ཁྲིད་བྱས་ནས་ནི། དགེ་བསྙེན་གྱི་སྡོམ་པ་གནང་ནས་མཚན་ལ་ཀུན་དགའ་སྙིང་པོ་ཟེར་ནས་ཏུ་སོ་སོའི་ནི་དེ་ནས་སྙིང་པོ་མཐའ་ཅན་ཟེར་ནས་ད་ལྟ་ཆོས་རྒྱལ་སྲོང་བཙན་སྒམ་པོ་གྱི་མ་ཎི་བཀའ་འབུམ་ནང་ལ་ནི་ལུང་བསྟན་བཞག་ཁྱེད་ཀྱིས་དགེ་སློང་བྱང་ཆུབ་སེམས་དཔའ་ནི་ཤར་ཕྱོགས་ཀྱི་སྐུ་བལྟམས་ནས་སྙིང་པོ་མཐའ་ཅན་གྱིས་ནི་གཙུག་ལག་ཁང་ང་ཡི་གཟུགས་སྐུ་རྣམ་པ་རྙིང་པོ་དེ་ནི་ཡར་སུ་ཐོགས་ཀྱི་ཡོད། གེ་སར་དེ་ཡི་བཤད་པའི་གཟུགས་སྐུ་རྣམ་པ་རྙིང་པོ་དེ་ཡར་སུ་ཐོགས་ཀྱི་ཡོད།

སྐུ་ཡི་སྨྱོ་བྱེད་བསམ་གྱིས་མི་ཁྱབ་པ་དེ་འདྲ་བས། གྲྭ་མང་ཚོགས་ཡོད་ཀྱི་དེ་འདྲ་ཡིན་ནའི་མང་པོ་བྱུང་བས་དཀའ་ལས་དག་རིམ་གྱིས་འབྱོན་ནུས་པ་རེད། དེ་ནས་དེ་ཡི་རྗེས་སུ་དེ་ནི་ག་རེ་ཟེར་དགོས་ཡིན་ན་གཙོ་བོ་གཙོ་བོ་ཟབ་མོ་ཟབ་མོ་སྟོང་པ་ཉིད་ཀྱི་དོན་དེ་ཡིན་ན་དཔྱད་པ་ཡག་པོ་ཅིག་མ་བྱས་ན། ག་རེ་ཟེར་དགོས་ཡིན་ན། གདམས་ངག་གི་གཞུང་ཚང་མ་ཚང་གཅིག་ང་ཚོ་ལམ་གྱི་སྲོག་ཤིང་ལྟ་བུ་དེ།

ལོ་ཆེན་པོ་མ་བྱུང་བ་རེད། རྒྱུ་ཚོགས་ཀྱི་རི་ཟླ་བ་གིས་དེའི་སྐ་ལས་རྔོན་པ་སྐུ་མདོས་ཀྱི་འགྲེལ་པ་གཅིག་བཙོངས་ནས་འགྲེལ་པ་རྒྱུ་ཚོགས་རི་ཟླ་བ་བཙོང་གི་བཙོང་གི་ཅིག་རྗེ་བླ་མ་བློ་ལས་གཟན་གྱིས་གཟན་གྱིས་ཅིག་ནས་རྒྱུ་ཚོགས་རི་ཟླ་བ་གིས་བཙོངས་ཚར་ཏེ་ཕྱག་ཚོམ་གྱི་དུས་སུ་ཁྱོད་ཅིག་ནས་བློ་ལས་གཟན་ཚར་བ། བཙོང་གི་བཙོང་གི་ཅིག་ནས་བློ་ལས་གཟན་ནས་རྒྱུ་མ་རྒྱུ་ཐོབ་འཕེལ་ཐོབ་བས་དེ་འདྲས་བྱུང་བ་རེད།

ད་དེ་ལྟ་བུ་ནི་བོད་ལ་ལྟ་བ་ཡིན་ན་ནི་མཐོ་ཤོས་མཐོ་ཤོས་བརྩི་མཁན་གྱི་དེ་ལྟ་བུ་ལྟ་བ་རྒྱུད་ལ་འཁྲུངས་པ་རེད་དེ་དེ་ཙམ་གྱིས་མ་ཚིམ་པ་བྱས་ནས་རྗེས་མ་བླ་མ་དབུ་མ་པ། བླ་མ་དབུ་མ་པ་དང་ཕྲད་ནས་བླ་མ་དབུ་མ་པའི་ཆུང་ངུའི་དུས་ནས་རྗེ་བཙུན་འཇམ་དཔལ་དང་དགེ་རྒན་དགེ་ཕྲུག་ཚུལ་དུ་ཞལ་གཟིགས་ནས་བཞུགས་སྡོད་མཁན་དེ་འདྲ་ཅིག་ཡིན་པ་རེད་དེ་ཡིན་ཙང་བླ་མ་དབུ་མ་པ་ལོ་ཙཱ་བྱེད་བཅུག་ནས་རྗེ་བཙུན་ལ་ཡར་ཞུ་ཞིག་ང་ཡི་ལྟ་བ་དེ་ལྟ་ལ་ཨ་མ་དབུ་མ་ཐལ་རང་གང་གི་ལྟ་བ་ཡིན་དེ་ལྟ་བ་དེ་རང་འཇགས་བཞག་ན་འགྲིག་དང་མི་འགྲིག།